བཤད་པ་ཉེ་བར་དགོད་པ། བཤད་པ་ཉེ་བར་དགོད་ཡས་དེ་ལ་ག་རེ་དགོད་དགོ་ཟེར་ན་ཤེས་ཡས་ཧོ་ལ། གཉིས་འདུག་ས། ཐར་པ་དང་དེར་བགྲོད་པའི་ལམ་རང་གིས་ངེས་པའི་ཐབས་ཞེས་དེ་ལ་མངོན་སུམ་དང་ནི་རྗེས་སུ་དཔག་ལྟར་སྣང་བཅས་པ་བདག་རིག་ཕྱིར་དེ་བཞི་པོ་དེ་རེད། དེ་ནི་བྱམས་དེ་ནི་ག་རེ་ཟེར་ས་བཅད་གཉིས་པ་དེ་ལ། ངེས་ནས་གཞན་རྗེས་སུ་འཛིན་པའི་ཐབས་སོ། ངེས་ནས་རྗེས་སུ་ཐབས་ཟེར་དེ་ལ་སྒྲུབ་ངག་དང་ནི་སུན་འབྱིན་དང། ལྟར་སྣང་བཅས་པ་གཞན་རྟོགས་ཕྱིར་དུ་དེ་བཞི་པོ་དེ་ཤེས་ཀྱིན་བྱས་ལྟ།

ས་བཅད་འདི་གཉིས་ནང་ལ་འགྲོ་བ་རེད་འདུག་ད་དང་པོ་ལ་གསུམ་བཤད་པ་རེད་ཐར་པ་དང་དེར་བགྲོད་པའི་ལམ་རང་ངེས་པའི་ཐབས་དེ་ལ་གསུམ་འདུག་བྱས། གསུམ་པོ་དེ་ཞོག་ཟེར་ན་ལྐོག་གྱུར་ངེས་པའི་ཐབས་གཅིག་བྱས། ངེས་བྱ་ཐར་པ་དང་ཐམས་ཅད་མཁྱེན་པ། དེར་བགྲོད་པའི་ལམ་བཤད་པ་གཉིས་བྱས། འོ་མངོན་གྱུར་ངེས་པའི་ཐབས་སུ་འོ་དེ་གསུམ་པོ་དེ་རེད་བཤད་པ་རེད། ད་འདི་གསུམ་པོ་དེ་ག་རེ་རེད་ཟེར་ན་ལེའུ་དང་པོ། འོ་གཉིས་པ། འོ་གསུམ་པ། འོ་དེ་གསུམ་གྱི་བརྗོད་བྱ་དེ་བཤད་པ་རེད་ད་དེ་རེད། ལྐོག་གྱུར་ངེས་པའི་ཐབས་ཟེར་ན་ལེའུ་དང་པོའི་ས་བཅད་ཨ་མ་དེ་རེད། ངེས་བྱ་ཐར་པ་དང་ཐམས་ཅད་མཁྱེན་པ་དང་དེར་བགྲོད་པའི་ལམ་བཤད་པ་དེ་ལེའུ་གཉིས་པའི་ས་བཅད་ཨ་མ་དེ་རེད། མངོན་གྱུར་ངེས་པའི་ཐབས་དེ་ལེའུ་གསུམ་པའི་ས་བཅད་ངོ་མ་དེ་རེད་འོ་འདུག་ཟེར་རེད། ངེས་ནས་གཞན་རྗེས་སུ་འཛིན་པའི་ཐབས་ཟེར་དེ་ལེའུ་བཞི་པའི་ས་བཅད་ཀྱི་ཨ་མ་འགྲོ་གི་འོ་འདུག་ཟེར་རེད། ཁ་སང་ཟེར་ཡ་རེད་བ་ཡ་གེ་ཆེ་ནས། འོ། ག་རེ་ཡིན་པ་ན་མངོན་སུམ་དང་ནི་རྗེས་སུ་དཔག། ལྟར་སྣང་བཅས་པ་གཞན་རྟོགས་ཕྱིར་ཞེས་པ་སྟེ་སྔ་མ་ལེའུ་དང་པོ་གསུམ་གྱིས་བསྟན་ལ་ཕྱི་མ་ལེའུ་བཞི་པས་བསྟན་ནི་ཚེ་ལ་དུ་བ་བརྒལ་དུ་འགོག་ཡ་གེ་དུ་བའོ། དེ་རེད་འགྲོ་ཨེ་འདུག་ཅེས་ས་བཅད་སྐོར་ཏག་ཏག་ཏུ་བསྒྱུར་བ་ནི་དང་པོ་ལ་གཉིས་ཅེས་ད་དང་པོ་ལ་གཉིས་ཟེར་འདི་དག་ལེའུ་དང་པོའི་ས་བཅད་སྐོར་ལ་ལྐོག་གྱུར་ངེས་པའི་ཐབས་ཟེར་འདི་ལེའུ་དང་པོའི་ས་བཅད་ཨ་མ་དེ་རེད། འོ་ཁོའི་ནང་ལ་ནང་གསེས་ཀྱི་གཉིས་ཡོད་ཅེས་གཉིས་པ་དེ་ག་རེ་བཞག་ཟེར་ན་རྗེས་དཔག་གི་རྟེན་གཏན་ཚིགས་བཤད་པ་ལོག་རྟོག་བླུན་པོའི་རྟགས་སུ་བསྟན་པ་དེ་རེད།

རང་དོན་རྗེས་དཔག་དང་རྗེས་དཔག་དང་རང་དོན་རྗེས་དཔག་གཉིས་དོན་གཅིག་རེད། གཞན་དོན་རྗེས་དཔག་རྗེས་དཔག་མ་ཡིན་རྗེས་དཔག་ཡིན་ན་རང་དོན་རྗེས་དཔག་ཡིན་པས་ཁྱབ་ཟེར་ད་རྗེས་དཔག་ཚད་མ་དང་རང་དོན་རྗེས་དཔག་དོན་གཅིག་བཤད་རྒྱུ་རེད་བྱས་ཙང་ད་རང་དོན་རྗེས་དཔག་དང་པོར་བཤད་སོང་ངམ་བཤད་པ་ཡིན་པར་ཐལ། ས་བཅད་དང་པོ་ཁོ་རང་རང་ནས་རྗེས་དཔག་གི་རྟེན་གཏན་ཚིགས་བཤད་པ་ཟེར་རེད། མ་བཤད་པ་ཅན་རྟོག་གེའི་ཚིག་དོན་བརྒྱད་ཀྱི་ནང་ནས་དང་པོ་དེ་ག་རེ་རེད། རྗེས་དཔག་ཡང་དག་དང་ལྟར་སྣང་ཟེར་སླེབས་པ་རེད་རྗེས་དཔག་ཡང་དག་དེ་སླེབས་ཡོང་དགོས་བ་རེད། ཡིན་ད་རྗེས་དཔག་དང་པོ་དེ་བཤད་དགོས་རེད།

སྐད་ཆ་དྲིས་པ་ཁོ་ལ་ཁ་ཅིག་ཅིག་ལན་ཅིག་བརྒྱབ་ཡོང་དུས་ད་དོན་དང་དོན་མ་ཡིན་པ་འབྱེད་པ་འདི་རྗེས་དཔག་ལ་རག་ལས་པས་ཅི་ཟེར། འོ་འདུག་ཟེར་ལབ་པ་རེད་ད་ཁོ་ལ་རང་ལུགས་གང་ཡོད་ད་རང་ལུགས་ག་རེ་ཟེར་ན་འོ་ན་ཨ་སི་མངོན་སུམ་དང་པོར་བཤད་རིགས་པར་ཐལ། མངོན་སུམ་ལས་བརླིང་བའི་ཚད་མ་མེད་པའི་ཕྱིར་མངོན་སུམ་ལས་བརླིང་བའི་ཚད་མ་མེད་པ་རེད་རྗེས་དཔག་ཚད་མ་ཟེར་དེ་ཁོ་དངོས་སུ་ཏག་ཏག་རང་མཐོང་གི་ཡོག་མ་རེད་རྗེས་དཔག་ཚད་མ་ཟེར་རྒྱུ་མཚན་ཅིག་ལ་བརྟེན་ནས་ཕ་ཐག་རིང་པོའི་སྐད་ཆ་ཅིག་རྐྱང་རྐྱང་བཤད་འོང་གི་ཡོག་རེད་དེ་བཤད་དུས་ད།

ད་དེ་ལ་མངོན་སུམ་དེ་ལ་གཉིས་ཡོད་ཅེས་འཇུག་པར་བྱེད་པའི་མངོན་སུམ་དང། དོན་བྱེད་སྣང་ཅན་གྱི་མངོན་སུམ་གཉིས་ཡོད་པ་ཡིན་ཙང་འཇུག་པར་བྱེད་པའི་མངོན་སུམ་གྱིས་ནི་དང་པོར་དོན་དང་དོན་མ་ཡིན་པ་འབྱེད་པས་འཇུག་པར་བྱེད་པའི་མངོན་སུམ་ཐོག་མ་ཐོག་མ་རྟོགས་མཁན་དེའི་མངོན་སུམ་དེ་ནི་དཔེར་ན། འདི་འདྲའི་རིགས་ཀྱི་ཡིན་པར་ཡང། དཔེར་ན་ཐག་རིང་པོ་གཅིག་ལ་མེ་ཅིག་མཐོང་གི་ཡོད་ན། མེ་ཅིག་མཐོང། གལ་ཏེ་ད་འཁྲིས་དེར་ཕྱིན་ནས། ཁོས་ལས་ཀ་ག་རེ་བྱེད་ཀྱི་འདུག་ལྟ་ཡོང་དུས་ཙང། ག་རེ་བྱེད་ཀྱི་འདུག་ཟེར་ན་བཙོ་སྲེག་ལ་སོགས་པའི་བྱ་བ་བྱེད། དེ་ལ་ག་རེ་ཟེར་ན་དོན་བྱེད་པར་སྣང་མཁན་གྱི་ནི་མངོན་སུམ་དེ་རེད་འོ་འགྲིས་དེ་ལ་སླེབས་འགྲོ་བ་རེད་བྱས་ཙང་ཁོ་གཉིས་གཉིས་མོ་དེ་བརྟན་པོ་ཞེ་དྲག་རེད་ཟེར་གྱི་རེད་འོ་མངོན་སུམ་དེ་བརྟན་པོ་ཡིན་པ་བཟོ་ཡས་དོན་དག་ལ་འོ། དོན་འཇུག་པར་བྱེད་པའི་མངོན་སུམ་གྱིས་ནི་དང་པོ་དོན་དང་དོན་མ་ཡིན་པ་ལ་འཇུག་པར་དོན་མ་ཡིན་པར་འབྱེད་པར་ནུས་ལ། དོན་བྱེད་སྣང་མཁན་གྱི་མངོན་སུམ་ཟོས་དེ་ད་ཁོ་དེ་དང་གི་མཚན་གཞི་དེ་འདྲས་བཞག་ཨ་རེད་འོ་མ་གིས་ལས་ཀ་ག་རེ་བྱེད་ཀྱི་འདུག་ཟེར་ན་མེ་ཁོའི་འགྲིས་དེར་སླེབས་ཡོང་དུས་ཙང་བཙོ་བ་དང། འོ་སྲེག་པ་ལ་སོགས་པའི་ལས་ཀ་བྱེད་ཀྱི་ཨ་རེད་བྱས་པ་ཡིན་ཙང་ཁོ་མཐོང་མཁན་གྱི་མངོན་སུམ་དེ། དོན་བྱེད་སྣང་ཅན་གྱི་མངོན་སུམ་རེད་འོ། དོན་བྱེད་སྣང་ཅན་གྱི་མངོན་སུམ་གྱིས་དོན་ཐོབ་པའི་དུས་སུ་འབྱེད་པས་ག་རེ་ཟེར་ཁོ་ཡིན་པ་དང་མ་ཡིན་པ་ཁོ་སོ་སོར་ནི་འབྱེད་པ་གོ། འཇུག་པར་བྱེད་པའི་མངོན་སུམ་གྱིས་དང་པོ་ཁོ་དང་པོ་རང་ནི་མཐོང་དུས་ཙམ་ནས་གོ། མ་གིར་ཁོ་མེ་ཡིན་པ་དང་མ་ཡིན་པ་དེ་ཕར་ཚུགས་ཀར་སོགས་རེ་དང། མེ་ཡིན་པ་དང་མ་ཡིན་པ་ཟད་འཁོར་བས་དེ་ཕར་ཐོག་མ་ནས་སོ་སོར་ནི་འབྱེད་པ་རེད། ད་དོན་བྱེད་སྣང་ཅན་གྱི་མངོན་སུམ་ལ་མ་གིར་བཙོ་སྲེག་གི་བྱ་བ་བྱེད་འོང་དུས་ད་དོན་མ་ཡིན་པ་བཙོ་སྲེག་གི་བྱ་བ་མི་བྱེད་པ་དེ་ཕར་བཀག་ནས་བཙོ་སྲེག་གི་བྱ་བ་བྱེད་པ་དེ་ཚུར་རྟོགས་པ་ཡིན་ཙང་དོན་དང་དོན་མ་ཡིན་པའོ། གཅིག་གིས་དང་པོ་ནས། གཅིག་གིས་མ་གིར་སླེབས་དུས་ཙང་དོན་དང་དོན་མ་ཡིན་པ་དེ་འབྱེད་ཀྱི་འདུག་བའོ། རྟགས་གསལ་གཅིག་དང། མ་ཟད་པ་གཅིག་ནི་གཟིགས་ཡ་རང་ད་དུང་དེ་མིན་པའི་རྟགས་གསལ་གཞན་དག་ཅིག་ཡོང་གི་འདུག་ཟེར་བའོ། རྗེས་དཔག་དང་པོར་བཤད་དགོས་ཏེ། དོན་དང་དོན་མ་ཡིན་པ་འབྱེད་པ་རྗེས་དཔག་ལ་རག་ལས་པས་ཟེར་འོ་ན། ཚད་མ་རྣམ་ངེས་དང་ཚད་མ་ཀུན་བཏུས་གཉིས་མོ་དེ་ལ་ཟེར་ནི། འོ། རྗེས་དཔག་དང་པོར་བཤད་དགོས་པ་གང་ཞིག་གཅིག་ལ། བཤད་དགོས་ཀྱི་ཡོད་རེད་བཤད་དགོས་ཏེ་དོན་དང་དོན་མ་ཡིན་པ་རྗེས་དཔག་ལ་རག་ལས་པར་ཁས་ལེན་བྱེད་པ་ཡིན། ད་ཡིན་ཙང་དོན་དང་དོན་མ་ཡིན་པ་རྗེས་དཔག་ལ་རག་ལས་པའི་རྒྱུ་མཚན་གྱིས་རྗེས་དཔག་དང་པོར་བཤད་དགོས་པ་ཡིན་ཙང་ནི་ཚད་མ་རྣམ་ངེས་ཀྱི་སྐབས་སུ་དགོས་པ་དེ་མ་གྲུབ་པ་ཡིན་པར་ཐལ་དགོས་པ་དེ་མ་གྲུབ་པ་ཡིན་པར་ཐལ་རྗེས་དཔག་དང་པོར་མ་བཤད་པའི་ཕྱིར། མངོན་སུམ་དང་པོར་བཤད་པའི་ཕྱིར་ཚད་མ་ཀུན་བཏུས་དང་ཚད་མ་རྣམ་ངེས་གཉིས་ཀྱི་སྐབས་སུ་མངོན་སུམ་དང་པོར་བཤད་ལེན་གྱིས་རྗེས་དཔག་གཞུག་ལ་བཤད་ཡོང་གི་ཡོད་རེད་བ་འོ་ཐུག་ཟེར།

དཔེ་ཆ་གཅིག་ལ་བལྟས་ཡོང་དུས་སུ་དོན་དང་དོན་མ་ཡིན་པ་རྗེས་དཔག་ལ་རག་མ་ལས་ཟེར་ནས་ལབ་དགོས་རེད་ཟེར་བ་དེ་རེད་བ། འོ་དེ་སྐྱོན་དུ་ཡོང་གི་འདུག་ཟེར། བཤད་པའི་ཕྱིར་རོ་ཟེར། འོན་ཏེ། འདུག་ཟེར་ལབ་པ་རེད་ད་ཡང་དེ་འདྲའི་མ་རེད་བ་བྱས་རེད། མངོན་སུམ་དང་རྗེས་དཔག་གཉིས་ཀྱི་ནང་ནས། རྗེས་དཔག་རྟོགས་དཀའ་བ་རེད་རྟོགས་དཀའ་ལས་དཀའ་བ་རེད་མངོན་སུམ་དེ་རྟོགས་ལས་སླ་བ་རེད། བྱས་ཙང་ནི་རྟོགས་དཀའ་ལས་དཀའ་བ་ཁོ་དང་པོར་བཤད་པ་ཡིན་ཙང་དེའི་དབང་དུ་བྱས་ནས་རྗེས་དཔག་དང་པོར་བཤད་ཟེར་ནས་ལན་གཞན་དག་ཅིག་བརྒྱབ་པ་རེད།

འོ་ཡིན་ཙང་ཁོའི་རྒྱུ་མཚན་གྱིས་དང་པོར་བཤད་པ་ཡིན་ཟེར་ན། འོ་ད་ཡང་དེར་ཕ་གི་ལ་ནི་ག་རེ་ཡོང་གི། ཚད་མ་རྣམ་ངེས་དང་ཚད་མ་ཀུན་བཏུས་གཉིས་ཀྱི་སྐབས་སུ། རྟོགས་དཀའ་བ་དེ་དང་པོར་དེ་དངོས་པོའི་གནས་ཚུལ་ལ་བཤད་དགོས་ཀྱི་དགོས་པ་ལ་མ་བཤད་པ་དང། མ་བཤད་པ་དང་མངོན་སུམ་དང་པོར་བཤད་པས་ཞེས་སོགས་དང། ཚད་མ་གཉིས་ཀྱི་སྟོན་དགོས་པའི་གོ་རིམ་དང་འགལ་བར་འགྱུར་རོ། འོ། འོན་ཏེ་མངོན་སུམ་ནི་བྱེད་རང་ཐལ་ལན་གཅིག་ལ་ཡང་མི་གཅིག་གི་ལན་ལ། ག་རེ་ཟེར་ན་དང་རྗེས་དཔག་དང་པོར་བཤད་དགོས་པའི་རྒྱུ་མཚན་ཁོ་ད་ག་རང་བཤད་ཀྱི་རེད། མངོན་སུམ་ནི་རང་ལས་ངེས་པ་ཡང་ཡོད་གཞན་ལས་ངེས་པ་ཡང་ཡོད་ལ། རྗེས་དཔག་ལ་ནི་དེ་ནི་རང་ཁོ་ན་ལས་ངེས་པས་ཁྱབ་ཟེར་དེ་རེད། དེ་སྤྱི་དང་བྱ་འབྲེལ་རེད་དེ་རེད། མངོན་སུམ་ལ་རང་ལས་ངེས་ཀྱི་ཚད་མ་དང་གཞན་ལས་ངེས་ཀྱི་ཚད་མ་གཉིས་ཡོད་རེད་རང་ལུགས་ལ། རྗེས་དཔག་ལ་རང་ལས་ངེས་ཀྱི་ཚད་མ་ཡིན་པས་ཁྱབ་རེད་རང་ལུགས་ལ། འོ་དེའི་རྒྱུ་མཚན་གྱིས།

ཚད་མ་རྣམ་ངེས་དང་ཚད་མ་ཀུན་བཏུས་གཉིས་ཀྱི་སྐབས་སུ་འོ་རྗེས་དཔག་དང་པོ་བཤད་དགོས་པའི་རྒྱུ་མཚན་གྱིས་དངོས་པོའི་གནས་ཚུལ་གཅིག་བཤད་ཁར་འོག་གོ་མེད་པ་བྱས་འགྲོ་དྲན་ཏེ་བཤད་དགོས་པའོ་མ་བཤད་པའི་ཕྱིར་མ་བཤད་པར་ཐལ་མངོན་སུམ་དང་པོར་བཤད་པའི་ཕྱིར་འོ་སྐྱོན་དེ་ཉིད་དུ་འགྱུར་རོ། ད་ཡང་ཁ་ཅིག་ཅིག་གིས་རེ་བར་དོན་དང་དོན་མ་ཡིན་པར་རྣམ་པར་འབྱེད་པ་རྗེས་དཔག་ལ་རག་ལས་པའི་ཕྱིར་ཟེར་ལབ་པར་བའང་འོ་དེས་དོན་དང་དོན་མ་ཡིན་པ་དག་གང་ཟེར་ཡག་གིས་དོན་དང་དོན་མ་ཡིན་པ་ཟེར་དུས་ན་དཔེར་ན་མེ་འཛིན་མངོན་སུམ་དེ་གིས་དོན་མ་ཡིན་པ་ཁོ་ལ་མེ་མ་ཡིན་པ་ཕར་བཀག་མེ་ཡིན་པ་ཚུར་རྟོགས་ཏེ་དོན་ཡིན་པ་ཁོ་ལ་ཕྱེ་ན་དོན་དང་དོན་མ་ཡིན་པར་འབྱེད་པ་དེ་ཕྱིན་པར་དེ་མངོན་སུམ་གྱིས་རག་ལས། དོན་བྱས་ན་ཅི་མངོན་སུམ་གྱིས་སེམས་ལ་གཙོ་བོར་མི་བྱེད་པ་དེ་ཕར་བཀག། དོན་མ་ཡིན་པ་ཁོ་ལ་བཞག་བཙོ་སྲེག་གི་བྱ་བ་བྱེད་པ་དེ་ཚུར་དོན་ཡིན་པ་ལ་བཞག་ནས་དེ་མ་གལ་སླེབས་དུས་སར་འཁྲིས་ལ་སླེབས་མིག་ཤེས་ཀྱིས་རྟོགས་ཀྱི་འདུག་ག་རང་ལུགས་རྟགས་གསལ་དེ་བཏང་བ་རེད་པ་དོན་དང་དོན་མ་ཡིན་པ་མངོན་སུམ་གྱིས་འབྱེད་ཀྱི་རེད་ཟེར་མངོན་སུམ་ལ་རག་ལས་ཤག་ཟེར་འོ་ཐུག་སེ་རྟགས་གསལ་བཏང་ཡོང་བ་ཡིན་ཙང་ཨ་ལས་ཁྱོད་རང་གིས་དེ་དོན་དང་དོན་མ་ཡིན་པ་ཟེར་དོན་གང་ཡང་རུང་བ་དེ་དོན་མ་ཡིན་པ་གང་ཡང་རུང་བ་ཅིག་ལ་བཞག་གི་འདུག

ཕན་པ་ཁོ་ཚུར་བསྒྲུབ་མི་ཕན་པ་ཁོ་ཕར་བཀག་ནས་སྤོང་ཡས་དོན་དག་ལ་དད་པ་སྟེ་ངེས་པར་ཡང་དག་པའི་ཤེས་པ་སྔོན་དུ་འགྲོ་བ་ཅན་ཡིན་པས་ཞེས་མངོན་སུམ་ལ་རག་ལས་སུ་གསུངས་བཞག་སྟེ་ཁྱེད་རང་དོན་དང་དོན་མ་ཡིན་པ་བཞག་ཡས་དེ་རྗེས་དཔག་ཉིད་ལ་རག་ལས་ཟེར་ལབ་སོང་ང་རྗེས་དཔག་ཉིད་ལ་རག་ལས་པ་མ་ཡིན་པར་ཐལ་སློབ་དཔོན་ཕྱོགས་གླང་གིས་མངོན་སུམ་ལ་རག་ལས་པ་གསུངས་པའི་ཕྱིར་ཏེ། ཕན་པ་དང་མི་ཕན་པ་ཐོབ་པ་དང་སྤོང་བ་ནི།

ཁོས་དེ་འདྲས་ལ་མ་བཞག་ཟེར་དོན་ཟེར་ཡས་ཁོ་ཐར་པ་མྱ་ངན་ལས་འདས་པ་ལ་སོགས་བཞག་དོན་མ་ཡིན་པ་གནོད་པའི་སྡུག་བསྔལ་ངན་སོང་གི་སྡུག་བསྔལ་དུ་བཞག་ནས་ཁོ་གཉིས་ཡིན་པ་དེ་གཅིག་འཐོབ་བྱ་རེད་གཅིག་སྤང་བྱ་རེད་འོ་དེ་རྗེས་དཔག་དེས་གཅིག་འཐོབ་བྱ་ཡིན་པ་དང་གཅིག་སྤང་བྱ་ཡིན་པ་གོ། འོ་རྗེས་དཔག་ཚད་མ་ཉིད་ལ་རག་ལས་པ་ཟེར་དུས་མ་ཡིན་པར་ཐལ་མངོན་སུམ་ལ་ཡང་རག་ལས་པ་ཞེས་གཉིས་ཀ་ལ་རག་ལས་པར་སློབ་དཔོན་ཕྱོགས་གླང་གིས་གསུངས་པའི་ཕྱིར་ཟེར་ནས་འོ་རང་ལུགས་རྟགས་གསལ་དེ་བཏང་བ་རེད། ཚད་མ་གཉིས་ཀ་ལ་རག་ལས་པར་བཤད་པ་དང་འགལ་བར་འགྱུར་རོ།